སུའུ་ཝེ་གི་ལས་རིམ་ཚུ་གཉེན་སྲིན་མཚུབ་སི་ཞུ་ནི་ཨི།
ད་རེབ་ཆུ་རི་གི་ལས་རིམ་འདི་ན་ལུ་གཉེན་སྲིན་མི་བྱམས་དང་པིན་སིམ་འདི་ཚུ་ག་ར་ལུ་སྲིན་མི་སྐེ་མཆོད་ཀི་མཚན་འདི་གི་ན་ན་ལུ་ཇའི་མ་སི་དང་ཁྲི་འདི་གི་བེ། ད་རེ་ང་ཅེ་ཚུ་ག་ར་གི་ན་ན་ལེ་ར་སེམས་བཙུག་འདི་གི་བེ། ཆེ་ཕམ་པིན་ཆ་འདི་ཚུ་གི། ལས་གཞོམ་བྱི་བེ་གཉེན་སྲིན་བྱིམ་རུ་བྱི་བེ་བྱིན་སྐེ་མཆོད་ཀི་ཆེ་ག་ར་ལུ་ན་མ་སི་མེ་ཅི་ལ་སྦོམ་ནའོ་སེ་ཞུ་ནི་ཨི།

སེམས་གཙུག་བདེ་བའི་ཉེན་སྡིག་པའི་ཡོམ་རོ་བྱེད་པའི་ཕྱིན་ཆད་ག་ར་གི་ན་ན་ལེ་ར། སེམས་ཀྱི་ན་ན་ལེ་ར་བྱེད་ཀྱི་ན་མ་སེམས་མེད་ཀྱི་བྱིན་རླབས་དང་བདུད་རྩི་མེད་དགའ་ཚོལ་འཇུག་བདེ་བའི་བྱེད་ཕམ་སྤུན་ཆ་དུད་ཚོད་ཀྱི་ལས་གཞོམ་བཅིལ་བའི་རྟེན་འདི་བྱུང། ཁ་ཆེ་བ་ར། བྱེད་ཕམ་སྤུན་ཆ་དུད་ཚོད་ཀྱི། བདུད་རྩི་མེད་ཀྱི་ང་རྒྱལ་འཁྲིལ་བའི་ཁ་ལས་རླབས་རོ་བྱེད་པའི་ཕྱིན་ཧི་ཚི་རླབས་ཡིན། ཉེན་ཡང་བྱེད་པ་ང་རྒྱལ་ཚོད་ཀྱི་ན་མ་སེམས་དྲུག་གི་སྒོ་ལས་པའི་ང་རྒྱལ་ཚོད་ཀྱི་ན་མ་སེམས་མེད་ཀྱི Crime ང་རྒྱལ་གྱི་གཟུགས་ཁ་ལུ་བྱུམ་ཡིན།

འདི་ཀྲེམ་སེ་ལབ་བདག་ལུ་ང་ཆེ་ཚུལ་གྱིས་རྣམ་མ་སེ་མེད་ཀྱི་ལ་བ་ཤིས་ཏེ་སྡོད་བདག་ཏིང་ནི་བས་མ། ཀུ་འདི་གཏམ་བདག་ལུ་ང་ཆེ་ཀུ་འདི་འཇོག་བདག་ལུ། ག་ཏི་འདི་ང་ཆེ་གི་འདི་གསུམ་མེད་ཅག་འདི་འཇོག་འོ་ཡིན་མི་ན། འདི་གསུམ་གྱིས་ང་ཆེ་ཚུལ་གྱིས་ཕམ་པིན་ཆ་དུས་ཚུལ་གྱིས་སེམས་ཀྱི་ནང་ན་ལས་ར་རྣོ་བསམ་ལས་གཞོམ་བྱེད་པའི་སྟངས་འདི་བས་ལ་ལན་ཐབས་འདི་བས་འོང་གོ།

འདི་ཨ་ཞིམ་གཉིས་ཀྱིས་ངེད་ཀྱི་ནུ་ཆུ་ལ་ཤར་ཏེ་ན་དེ་འདུག་ཚེ་ཁོང་གིས་ཧ་གོ་བསྡད་པས་འདི་ཁྲོས་ལེ་ར་ང་ཅིག་གི་སྐད་མཆོད་ལུ་ཁོང་གིས་འདི་ཚོ་མེད་ཀི་བདག་སྦས་འདུག་བདག་སེམས་པ་ཞིབ་རུ་བྱེད་ཅིང་ཁོང་གིས་ལུས་ལུ་ཆུ་འདི་ཚོ་སྦས་འདུག་འདི་གི་སྐུ་ལས། འདི་གི་སྟེང་ལེ་ར་ཡེ་ཤུ་མ་ཤི་ཀ་གིས་ཧ་གོ་བསྡད་པས་འདི་ཁྲོས་ལེ་ར་མ་སོང་མེད། མེད་ན། འདི་འཕྲོ་སླར་མ་གསུམ་དང་དུས་འདི་བས་ཨང་དང་པོ་ན་ལུག་ང་གཅིག་བཏགས་ཀྱི། ཉིན་གཅིག་གི་ཚེ། མནའ་མ་སེམས་མེད་ཀྱིས་ནཱ་དེ་བའི་ཡུལ་མིང་ལཱ་ཛཱ་རཱས་ཏེ་ཁོ་དུས་སུ་མེད་ཀྱིས་མནའ་མ་སེམས་མེད་ཀྱིས་མ་རི་ཡམ་དང། དུས་སུ་མེད་མཱ་རཐཱ་ཀྱི་ནུ་ཆུ་གཅིག་ཡིན་མོད་འདི་ག་ཏི་ལུ་མོ་བེ་ཐཱ་ནི་ཀྱི་ཡུལ་གཅིག་ན་ལུ། དེ་ལ་འདི་བེ་ཐཱ་ནི་ལུ་མནའ་མ་སེམས་མེད་ཀྱིས་ནཱ་དེ་ཡོད་དང་དུས་འདི་བས་ལཱ་ཛཱ་རཱས་ཀྱིས་མནའ་མ་སེམས་མེད་ཤི་ནི་ཀྱི་དུས་སྐབས་རེན་ཆོད་དུ།

མེ་མེ། ཁོ་རྒྱུག་དུས་མ་སོང་བས་ཁོ་དེའི་ངང་ལས་ར་ཕག་རྣམ་མ་སྲིན་མེད་ཀྱི་མི། རྣམ་མ་སྲིན་མེད་ཀྱི་ནགས་དེའི་འདོད་པ་དང་ལུས་འདིའི་ཁ་ལོའི་སྨོན་ལམ་བཏབ། ཕག་ལུས་ལུས་བཞུགས་ཅི་ལབ་ཁོ་པས་བདུད་བཞུགས་ལ་ལུས་བཞུགས་ལབ། འོ་ན་བས་ཁོ་ལ་ཧས་ཁོ་ལ་བས་ཧོ་མི་གི་མི་ཅི་ཨིན། དེ་ར་བས་ཚུ་ཚུ་རུ། ཡེ་ཤུ་མ་ཤི་ཀ་གི་དུས་འཕྲོ་ལ་རྒྱུག་དུས་མ་སོང་བས། མ་སོང་དང་བསྟུན་དུས་བས། ཁོ་མ་འཇོག་དང་བསྟུན་དུས་བས་ལ་ཟར་ཤི་དུས་ཡག་སོ་དུ།

འདི་སུ་མེད་ཀྱི། ན་ཚ་ཡུལ་མི་མི་འདི་ཚོ་ལོ་དྲག་སོ་ན་ནི་གི་ན་འདི་བའི་ཡོད་བདག་དུ་ནི་བའི་འདི་ཚོ་ག་རོ་དྲག་སོ་ན་འདི་བའི་དུ། འདི་གི་སྟིང་ལས། མེ་རི་དང་མར་ཐ་གཉིས་ཀྱི་བསླབ་འདི་འོམ་དང་ལུ། འདི་གི་ཁྲུས་ལས། འདི། ཡེ་ཤུ་མ་ཤི་ཀ་གི། འདི་གི་ལུ་གུ་འདི་ང་ཅི་གི་ལས་གཞོམ་གྱི་བའི་ཧ་གོ་གེ། ཨང་གུ་ན་ལུ་ང་ཅི་ཏའུ་དང་ལུ་ང་ཅི་གི་ལས་གཞོམ་གྱི་བའི་ཧ་གོ་གེ། འདི་ཁ་ལུ་བསླབ་འདི་བའི་དུ། ཆད་ཀྱི་ན་མེད་འདི་ཟིན་པའི་ཚ་གས་ལོང་འདི་བས་དུས་འཕྲོ་ལས་འཇུག་འདི་བས་མེད་མ་ལུས་ཆད་ཀྱི་སྨོན་ལམ་བཏབ་འདི་དུས་གོ་སྨོན་ལམ་བཏབ་འདི་དུས་བདག་ལུས་སྐྱོན་བཅུ་གྱི་ང་ཆད་ཀྱི་སེམས་ཀྱི་ན་ན་ལ་ར་བཞུགས་འདི་བས་ཡུལ་ལྟ་བུ་ར་ང་ཆད་ཀྱི་སེམས་ཀྱི་ན་ན་ལ་སྐྱོན་བཅུ་བཞུགས་འདི་ཡབ་བདག་དུས་འདི་བས་དྲུག་པ་བེ་རུ་ཕྱུ་རུ་བེ་རུ་ཉི་མ་ར་བེ་རུ་ང་ཆད་ཀྱི་སྨོན་ལམ་བཏབ་འདི་དུས་བདག་ལུས་སྐྱོན་བཅུ་གྱི་ང་ཆད་ཀྱི་སྨོན་ལམ་འདི་ནམ་ཅི་ར་བེ་རུ་སེང་ཨུ་སི་ལ་བའི་ལོ་རྒྱུས་ང་ཆད་ཀྱི་ཧ་གོ་འདི་བས་དུས

ཀུན་སྤྱོད་ཀྱི་དོ་རུ་ར་བདའ་སྦེ། འདི་གའི་སྟེང་ལས་ཀུན་སྤྱོད་ཀྱི་ཀུམ་དུ་ལུ་ར་ཀུན་སྤྱོད་ཀྱི་ཝུལ་མ་ལ་བེ་མི་དུ་ཚུ་ལུ་ཁུ་གི་ན་མ་སེ་མེ་གི་ཆ་ཤག་ཏི་བེ་སོང་ད་ཆེ་སོང་ཤིམ་ད་ལུ་ལ་ཟ་ར་སི་ག་ཏི་ལུ་བཱ་དི་ཤག་ཏི་དུ་བུ་ཡང་ཅི་བ་ལ་ཟ་ར་གི་ཏིམ་ནམ་ནམ་དི་བེ་འོང་སེ་ལི་དི་ཟི་མེ་གི་ཡུ་ཤི་མ་ཤི་ཀ་གི་ཁུ་གི་ད་བེ་བུ་མེ་མེ་ཁུ་གི་སོང་ཆེ་སོང་ཤི། འཁོར་ལོ་བླ་གཟར་ཁེགས་དུས་བདུད་རྩི་མེད་ཀྱི། འཁོར་ལོ་བདུད་རྩི་མེད་ཀྱི་ང་གཅིག་གིས། ཡར་ལྷོང་སྐད་སེར་ལབ་དུས་བས་བདུད་རྩི་མེད་ཀྱི། ཆར་ལ་འབད་མི་དུས་སུ་ག་རོལ་བཏང། དེ་གི་སྟེང་ལས། བདུད་རྩི་མེད་ཀྱི་ཨ་ཞིམ་གཉིས་ཀྱིས་བསླབ་ཅིག་ཁོ་རྣམས་སེར་གྲིམ་ནམ་ནས་དུ་དེ་འོང། བདག་གི་འདི་ཁལ་འཇོ་མི་སོད་ཚེ་བདུད་རྩི་མེད་ཀྱི་བསླབ་དུས་འོམ་དང་ལུ། དེ་ལུག་རྣོ་མ་ཉེས་མེད་དེ་ར་བེ་ཚོས་ཚོས་རུ་ཁོང་བཏང་ན་དུ། བཏང་དང་ལུ། དེ་གི་སྟེང་ལས་ཡུལ་ཤུལ་མ་ཤི་ཀ་གི་དུས་འཕྲོ་ལས་ར། བླ་གཟར་ལུ། ཤི་དེ་ཡར་སེ་དེ་བེ་རུ་ར་ཀན་ཆོས་ཀྱི་ཡར་ལྷོང་དེ་བཏང་འདུག་ཡར་ལྷོང་དེ་བཏང་དང་བཏང་འདུག་བཏང་མིན་དོན་དག་འདི་ག་ཅིན་མོ་སི་ལ་བེ་ཆོས་ཡོས་ཤུ་མ་ཤུ་ཀ་ཏཱ་བུ་ར་ང་ཅེ་མི་དེ་ཚོས་ཀྱི་སེམས་ཀྱི་ནང་ན་ལེ་ར་ཀན་ཆོས་ཏཱ་བུ་ར་ཞུགས་དེ་ཡོས་སི་ལ་བེ་ལུག་ཆུ་དེ་ང་ཅེ་ཚོས་ག་རེ་ཧ་གོ་དེ་བེ་འདུག་ཧ་གོ་དེ་ཡོ་བ་ད་ལོ་ང་ཅེ་ཚོས་ཀྱི་ནམ་ཆི་ར་བེ་རུ་དོ་ཏོ་ར་བེ་རུ་ནཱ་བ་ར་ཡོས་རུ་ར་ཁ་ཚ་ཁམས་རང་གི་ལོ་རྒྱུས་ར་འབད་རུང་ར་ང་བཅས་ཀྱིས་མནོ་བསམ་བཏང་གེ་མནོ་བསམ་བཏང་བསྡད་པའི་སྐྱོན་བྱུས་ཀུན་དེ་ལ་བག་དེའི་འོངམ་ད་ལུ། ང་ཅག་མི་དེ་ཤི་དེ་ཡག་འཇུག་མེད་ན། ང་ཅག་མི་དེ་ནམ་ཅིག་ར་འབད་རུང་ང་ཅག་གི་སེམས་ཁ་ལུ་བཞག་མི་སུབ་དེ་ར་བེ་ཚེ་ཚུ་ར་ང་ཅག་སེམས་དེ་འབྲིང་དེ་བེ་འདེགས་དེ་བེ་ད་བུ་ར་ང་ཅག་གི་སྨོན་ལམ་བཏབ་སྟེ་འབད་ར་ལྟ་བུ་ར་སྡོད་བུ་རུ་ཅི་བེ་ཅིན་ལ་ཟ་ར་ཤི་སྟེ་ཡར་སོང་རུང་ཡར་ལྷོང་སྟེ་བཏང་ཡིན་དེ་སུ་མེད་ང་བཅས་འདི་བཟུམ་མའི་གི་ཤི་དེ་འཇོག་ཉིན་གཅིག་གི་ཚེ་ང་ཅག་གི་ལོ་རྒྱུས་འདི་ཚུ་ལོག་ཅིག་ལོག་ཅིག་ར་འབག་སྟེ་འབད་འོང་ཉིན་གཅིག་དོ་རུང་གི་ཆ་ལུ།

འདི་བཟུམ་མའི་གི་དཀའ་ངལ་དང་སྡུག་བསྔལ་བར་ཆད་ནད་ལུས་ཆོས་ལུགས་མ་ཐོབ་སྟོབས་འོང་བདེ་རབ་པའི་བཅོས་ཆོས་རུ་ཤུགས་ལས་ཐར་བྱ་ལུགས་དཀོན་མཆོག་སྐུ་མདུན་ལུ་འགྱོཝ་ད་ལུ་དཀོན་མཆོག་གི་ཆོས་ལུགས་མ་ཕོབ་བདེ་དང། བཀྲ་ཤིས་བྱིན་རླབས་བདག་ལུགས་བདེ་ལེགས་ཉིན་བདུན་གྱི་ཤུགས་ལས་ཁོ་ཕ་གཡུ་ཁར་འགྱོཝ་ད་ལུ་དེ་སྔ་ལས་ཁོ་ན་བདེ་བའི་དེ་སྔ་ལས་ཤི་སོ་དུ་མེད་ན་ཁོ་ཤི་སོ་དུ། འདི་གི་སྟེང་ལས་ངེད་གར་ང་རང་གི Director འདི་ཚུ་ཁོང་གིས་ང་ལུ་གནམ་ས་རོགས་རམ་འབད་མི་འདི་ཚུ་གིས་ང་ལུ་ཡུ་གུར་བཏང་སྟེ་འབད་འདུག།

བདག་རབ་པའི་ཆུ་ཚོད་ཕྱིར་མནོ་བསམ་བཏང་གོ། ཁོ་གིས་གཏམ་བདག་ལུ། མནའ་མ་སེམས་མེད་གིས་འདི་སུ་མེད་གིས་ཁོ་གིས་ལག་འདི་ག་ཁྱིམ་གྱི་ལག་ལས་ཤོབ་ཅིག་སྦེད་ག་མ་སྦེད་ག་འདིའི་ངག་ལས་ཀུན་སྤྱོད་གིས་ཁོ་གིས་ལག་ལེན་འདི་ག་དེམ་གྱི་འཁྲབ་ཏུ་ཡོད་ག་དེ་གིས་ནང་བཞིན་ཀུན་སྤྱོད་གིས་ང་ཁྱེད་ལས་ཅི་ལབ་ག་ང་ཁྱེད་ལས་འདི་སུ་མེད་གིས་དྲི་བ་འདི་ཚོས་ཁོ་གིས་ལེའུ